དེ་བྱེད་པ་ནི་ཤེས་བྱ་ལ་ཉོན་མོངས་བག་ཆགས་མ་སྤངས་པ་དེས་ན་དེ་མཐོང་བ་ན་དེ་སྟོང་ཉིད་བག་ཆགས་ཉམ་ཆུང་ཉིད་ཟེར་ད་དེ་རང་ལུགས་ཀྱི། དེ་ནས་སྤྱིར། སྒྱུ་མ་མཁན་གྱིས་རང་གིས་སྤྲུལ་པའི་རང་གིས་སྤྲུལ་པའི་བུད་མེད་ལ་སོགས་པ་དེ་ཚོ་ལ་ཆགས་པ་སྐྱེས་དེས་ན་ཤེས་བྱ་ལ་ཉོན་མོངས་བག་ཆགས་མ་སྤངས་པའི་དབང་གིས་རེད། དེ་ཉོན་མོངས་པའི་བག་ཆགས་མ་སྤངས་པ་རེད། ཁོ་སྒྱུ་མ་མཁན་དེ་རང་གིས་སྤྲུལ་པ་ཡིན་པ་ཤེས་ཀྱི་ཡོད་རེད་ཡིན་ནའང་ཤེས་ཀྱི་ཤེས་ཀྱི་ལས་དེ་ལ་ཆགས་པ་སྐྱེ་གི་ཡོད་དེ་ཉོན་མོངས་ཀྱི་བག་ཆགས་མ་སྤངས་པ་ཡིན་ཙང་དེ་ཡིས་ཆགས་པ་སྐྱེ་གི་ཡོད་རེད། དེས་ན་དེ་མཐོང་བ་ན་དེ་སྟོང་ཉིད་བག་ཆགས་ཉམ་ཆུང་ཉིད་ཟེར་དེ། དེ་མཐོང་བས། དེ་ཁོ་ན་ཉིད་མཐོང་བའི་སྟོང་ཉིད་ཀྱི་བག་ཆགས་དེ་ཧ་ཅང་ནས་ཉམ་ཆུང་བ་ཞིག་མ་གཏོགས་ཁོ་ལ་ཡོད་མ་རེད། སྟོང་ཉིད་བག་ཆགས་མེད་པ་ཡིན་ཙང་དངོས་པོའི་བག་ཆགས་དེ་ཆེ་རུ་ཆེ་རུ་འགྲོ་བ་བྱས་ནས་རང་གིས་སྤྲུལ་པའི་དངོས་པོ་ལ་རང་གིས་ཆགས་པ་སྐྱེ་གི་ཡོད་རེད།

ཆོས་ཅིག་བདེན་པར་གྲུབ་དང་མ་གྲུབ་བརྟག་དཔྱད་བྱས་བྱས་ནས་ད་བདེན་མེད་དུ་རྙེད་པ་རེད་བ། བདེན་མེད་དུ་རྙེད་པ་ཡིན་ཙང་ད་བདེན་མེད་དེ་བདེན་ནོ་སྙམ་དུ་ད་བདེན་མེད་རང་རེད་ད་བདེན་གྲུབ་རྩ་ནས་ཡོད་པ་མ་རེད་ད་བདེན་མེད་བདེན་མེད་དེ་བདེན་པ་རེད་གསུངས་སོ་དམ་ཅིག་འཛིན་པ་ཞིག་ཡོང་གི་རེད་བ། འོ་དེ་དེ་ལྟ་བུ་བདེན་མེད་དེ་བདེན་པར་གྲུབ་པར་འཛིན་པ་དེ་ཡང་དེའི་གཞུག་གོ་སྤོང་འགྲོ་གི་རེད་ཟེར་དེ་ཡང་ཕྱི་ནས་སྤོང་བར་འགྱུར་ཟེར་དེ། འོ་དེ་དང་པོ་དེ་ནི། ཆོས་ཐམས་ཅད་རང་བཞིན་མ་གྲུབ་པ་དང་བདེན་མེད་དུ་གཏན་ལ་འབེབས། གཏན་ལ་འབེབས་ནས། ཉོན་མོངས་པའི་བག་ཆགས་མ་ལུས་པ་སྤངས་པ་དང། ཉོན་མོངས་པའི་བག་ཆགས་མ་ལུས་པ་བས་ན། སྤོང་ཐུབ་པའི་ནུས་པ་དེ་ཐོབ་ནས། དེ་ནས། བདེན་མེད་ཁོ་རང་རང་ཡང་བདེན་ནོ་སྙམ་དུ་འཛིན་པའི་བློ་དེ་ཡང་དེ་ནི་བློ་དེ་ཉིད་ཀྱིས་ནི་སྤོང་ཐུབ་བོ་རེད། བློ་དེས་སྤོང་ཐུབ་བོ་རེད། དེ་ཡང་ཕྱིས་ནས་སྤོང་བར་འགྱུར།

མྱུ་གུ་དེ་རེད་ཅེས་པ་རེད། མྱུ་གུའི་དངོས་པོ་བདེན་པར་གྲུབ་པ་དེ་མི་མེད་པ། དེའི་ཚེ་ན་མེད་པ། དེའི་ཚེ་དངོས་མེད་རྟེན་བྲལ་བ། དེའི་ཚེ་ན་མྱུ་གུ་བདེན་པར་གྲུབ་པ་དེ་མི་དམིགས་པ་ཞེས་ནི་མ་རྙེད་པ་དེའི་ཚེ་ན་དངོས་མེད་དེ་རྟེན་དང་བྲལ་བ་རེད། དངོས་མེད་དེ་བདེན་མེད་དེ་རེད་བ། བདེན་མེད་དེ་རྟེན་དང་བྲལ་བ་རེད། བདེན་མེད་ཁོ་རང་ཡང་བདེན་པར་གྲུབ་ཡ་ཡོད་མ་རེད། རྟེན་དང་བྲལ་ཚར་རེད། ཆོས་ཅན་བདེན་པར་མ་གྲུབ་པའི་དབང་གིས། དེའི་སྟེང་གི་ཆོས་ཉིད་དེ་ཡང་རྟེན་དང་བྲལ་བ་ཡིན་ཙང་བདེན་པར་གྲུབ་པ་མ་རེད། བློ་ཡི་མདུན་ན་ཇི་ལྟར་གནས་ཟེར་དེ་ད་བློ་ཡི་མདུན་དུ་བདེན་པར་གྲུབ་པའི་ཆོས་ཅན་དང་ཆོས་ཅན་དེའི་སྟེང་དུ་ཆོས་ཉིད་ལ་སོགས་པ་གང་ཡང་གནས་ཐུབ་ཀྱི་མ་རེད། བློ་ཡི་མདུན་ན་ཇི་ལྟར་གནས་ཟེར་དེ་ཡིན་པ་རེད། གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་མི་གནས་པ། གང་ཚེ་དངོས་དང་ཟེར་དེ་ཆོས་ཅན་ལྟ་བུ་དེ་ལ་བཞག། དངོས་མེད་ཞེས་པ་དེ་དེ་ཡི་དེ་དེ་ཆོས་ཉིད་ལ་བཞག་ན་དེ་ཉིད་གཉིས་པོ་དེ། དཔྱད་པ་བྱེད་མཁན་གྱི་བློ་ཡི་མདུན་ན། བདེན་པའི་སྤྲོས་པ་རྡུལ་ཙམ་ཡང་གནས་ཡས་ཡོད་མ་རེད་ཟེར་བློ་ཡི་མདུན་ན་མི་གནས་པ། དེ་ཚེ་རྣམ་པ་གཞན་མེད་པས་ད་བདེན་པའི་སྤྲོས་པ་རྡུལ་ཙམ་ཡང་མི་གནས་ན་དེ་ལས་གཞན་དུ་ཞིག་གནས་ཀྱི་རེད་པས་ཟེར་ན་དེ་ཡང་གནས་ཡས་མ་རེད། ཁོ་བརྟག་དཔྱད་བྱེད་མཁན་གྱི་བློ་དེའི་མདུན་ངོས་ལ། བདེན་པའི་སྤྲོས་པ་ཕར་བཀག་ནས་བདེན་མེད་རྙེད་ཚར་ཏེ་ད་བདེན་མེད་མ་ཡིན་པ་གཞན་ཞིག་དེའི་མདུན་ན་གནས་ཀྱི་རེད་ཟེར་དེ་ནི་ཡོད་མ་རེད་ཟེར་དེ་ཚེ་རྣམ་པ་གཞན་མེད་པས་ཟེར། དམིགས་པ་མེད་པར་རབ་ཏུ་ཞི་ཟེར་ད་དེའི་ཚེ་ན་དམིགས་པ་ཚང་མ་ཐམས་ཅད་ཞི་འགྲོ་རེད།

དེའི་ངོ་ལ་དྲོད་བྱས་ནས་དེ་དང་མཉམ་དུ་བྱས་ནས་ཆུ་སྐྱེས་ཏེ་དེའི་ངོ་ལ་དེ་དེའི་རྩ་བ་ནས་ཡོད་མ་རེད་པ་དམིགས་པ་མེད་པར་རབ་ཏུ་ཞི་ཟེར། ད་དེ་ལྟ་བུ་ནི་དམིགས་པ་མེད་པར་རབ་ཏུ་ཞི་བ་ཡིན་ན་སེམས་ཅན་གྱི་དོན་ག་འདྲ་སེ་བྱེད་དགོས་རེད་ཟེར་ཏོ་སེ་བྱས་ནས་སེམས་ཙམ་པའི་རྩོད་པ་ཅིག་རྩོད་སོང་ན་དེ་ནི་ནི་ཀུན་སློང་གི་དབང་གིས་མ་ཡིན་པ། ཡིད་བཞིན་ནོར་བུ་དཔག་བསམ་ཤིང་ཇི་ལྟར་རེ་བ་ཡོངས་སྐོང་བ་དེ་བཞིན་གདུལ་བྱ་སྨོན་ལམ་གྱི་དབང་གིས་རྒྱལ་བའི་སྐུར་སྣང་ངོ་ཟེར། ད་དེ་ཡིན་ཙང་དེའི་ནི་སྐབས་སུ་དམིགས་པ་མེད་པར་ཞི་བ་རེད་དེ་ཡིན་ན་ཡང་ནི་ཡིད་བཞིན་གྱི་ནོར་བུ་དང། ལྷ་ལ་ཡིན་ན་དཔག་བསམ་གྱི་ཤིང། མི་ལ་ཡིན་ན་ཡིད་བཞིན་གྱི་ནོར་བུ། འོ་དེ་དག་གིས་དེ་ནས་གདུལ་བྱ་གྱི་རེ་བ་ཚང་མ་ཐམས་ཅད་སྐོང་ཐུབ་ཀྱི་ཡོད་རེད། ཡིན་ནའི་ཁོ་གདུལ་བྱ་གྱི་དོན་དེ་ལྟ་བུ་བྱེད་དགོས་གསུངས་སོ་ར་མ་གྱི་ཀུན་སློང་ཟིན་ཏེ་ཡོད་མ་རེད། ཁོ་ལ་ཀུན་སློང་ཡོད་མ་རེད། ཁོ་རང་གི་རེ་བ་ཚང་མ་ཐམས་ཅད་སྐོང་ཐུབ་ཀྱི་ཡོད་རེད། ཀུན་སློང་མེད་པ་ཡིན་ན་རེ་བ་སྐོང་ཐུབ་ཀྱི་ཡོད་རེད། དེ་བཞིན་དུ་དེ་ནས་གདུལ་བྱ་སྨོན་ལམ་གྱི་དབང་གིས་རྒྱལ་བའི་སྐུ་ལ་སྣང་བ་རེད། ཕར་སངས་རྒྱས་རྣམས་ཀྱིས་ནི་ཐོག་མར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་དང་བར་དུ་བསྐལ་པ་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་པ་ལ་སོགས་པ་དེ་ཚོ་གི་སྨོན་ལམ་རྣམ་པར་དག་པ་དང་དེ་ནས་གདུལ་བྱ་ཡི་རྒྱུད་དག་པ་དང་དེ་འདྲ་རྒྱུ་གཉིས་ཚོགས་ལ་བརྟེན་ནས་རྒྱལ་བའི་སྐུ་སྣང་བ་རེད། དཔེར་ན་ནམ་མཁའ་ལྡིང་གི་ནི་མཆོད་སྡོང་བསྒྲུབས་ནས་འདས་གྱུར་པ། དེ་འདས་ཡུན་རིང་ལོན་ཡང་དེ་དུག་ལ་སོགས་པ་ཞི་བྱེད་བཞིན། ད།

སེམས་མེད་པ་ལ་མཆོད་བྱས་པས་ཇི་ལྟར་འབྲས་བུ་ལྡན་པར་འགྱུར་ཟེར། ད་སེམས་མེད་པ་ལ་མཆོད་པ་དེ་དཔེར་ན་མཆོད་རྟེན་ལ་མཆོད་པ་དེ་བཞིན་གཤེགས་པའི་རིང་བསྲེལ་བཞུགས་མཁན་གྱི་མཆོད་རྟེན་དེ་འདྲ་ལ་མཆོད་བྱས་པ། དེ་བཞིན་གཤེགས་པའི་སྐུ་གདུང་ལ་མཆོད་པ་དེ་ཚོ་ལ་ནི་འབྲས་བུ་ག་འདྲ་སེ་ཡོང་གི་རེད་ཟེར་ཁོ་ལ་སེམས་ཡོད་མ་རེད་པ་ཟེར་ཡོང་དུས་ན། ཇི་ལྟར་འབྲས་བུ་འདས་པར་འགྱུར། གང་ཕྱིར་བཞུགས་པའམ་མྱ་ངན་འདས་མཚུངས་པ་ཉིད་དུ་བཤད་ཕྱིར་རོ། སངས་རྒྱས་སྐུ་དངོས་སུ་བཞུགས་ནས་དེ་ལ་མཆོད་པ་དེ་དང་སངས་རྒྱས་སྐུ་མྱ་ངན་ལས་འདས་ཚར་ནས་སྐུ་གདུང་ལ་མཆོད་པ་གཉིས་པོ་དེ་ཕན་ཡོན་ཆེ་ཆུང་གཅིག་པ་རེད་ཟེར་ནས་སངས་རྒྱས་ཀྱིས་གསུངས་པ་རེད་དེ་གཉིས་གཉིས་མཚུངས་པ་རེད་ཟེར་གསུངས་པ་རེད། ཀུན་རྫོབ་བམ་ནི་དེ་ཉིད་དུའང་རུང་སྟེ་དེར་འབྲས་ལུང་ལས་ཡིན། ཀུན་རྫོབ་ཏུ་ཡིན་ནའི་ཡིན་དེ་ཉིད་དོན་དམ་དུ་ཡིན་ནའི་རུང། དེ་དཔེར་ན། དབུ་མ་པ་ཡིན་ན་ད་ཐ་སྙད་ཙམ་དུ་ཁས་ལེན་གྱི་རེད་པ། སེམས་ཙམ་པ་མན་ཆད་དེ་འདྲ་ཡིན་ན་ནི་བདེན་པར་གྲུབ་པ་ཁས་ལེན་གྱི་རེད་པ། དེ་འདྲ། ག་རེ་ཡིན་ནའི་བདེན་པར་གྲུབ་པ་ཁས་ལེན་པའི་སྒོ་ནས་སངས་རྒྱས་ལ་མཆོད་པ་ཡིན་ནའི་འདྲ། ཐ་སྙད་ཙམ་དུ་ཁས་སངས་རྒྱས་ཀྱི་སྐུ་ཁས་ལེན་ནས་སངས་རྒྱས་ལ་མཆོད་པ་ཕུལ་བ་ཡིན་ནའི་འདྲ། དེ་གཉིས་གཉིས་པོ་དེ་ལ་འབྲས་བུ་ཆེན་པོ་འགྲུབ་རྒྱུ་ཡོད་པ་དེ་ལུང་ལས་གསུངས་པ་རེད།

ལོག་བར་བ། དེ་ཡིན་ཙང་དབུ་མ་པ་དེ་ལྟ་བུ་ཡོང་ཆོག་གི་རེད། དེ་ཡིན་པས་ཇི་ལྟར་འབྲས་བུ་བཅས་པ་བཞིན་ཟེར་དེ་བྱས། ད་དེ་གཤམ་མ་དེ་ཡང་རིགས་པ་གཞན་གྱི། ཡང་རིགས་པ་གཞན་གྱི་ལན་ཡིན་པ་རེད། བདེན་པ་མཐོང་བས་གྲོལ་འགྱུར་གྱི་སྟོང་ཉིད་མཐོང་བས་ཅི་ཞིག་བྱ་ཟེར་དེ་ཡང། དངོས་སྨྲ་བ་ཚང་མ་ཐམས་ཅད་ཀྱི་ཚུལ་ཡིན་པས་དེ་སྲིད་རྩོད་པ་བྱེད་དགོས་མེད་པ་རེད།

སྤང་བྱས་ནས་ནི་ཐར་པ་ཐོབ་ཐུབ་ཀྱི་རེད་ཟེར་ཐར་པ་ཐོབ་ཐུབ་ཀྱི་རེད་ཟེར་བདེན་བཞི་མི་རྟག་ལ་སོགས་བཅུ་དྲུག་རྟོགས་པའི་ལམ་དེ་ཉིད་གོམས་པར་བྱས་པ་ལ་བརྟེན་ནས་དེ་ཙམ་གྱིས་ནི་འཁོར་བ་ལས་གྲོལ་ཐུབ་ཀྱི་རེད་ཟེར་དེ་ཡིན་ཙང་སྟོང་པ་ཉིད་མ་རྟོགས་ནའི་འགྲིག་གི་རེད་ཟེར་ཡིན་གཅིག་མིན་གཅིག་སྟོང་པ་ཉིད་རྟོགས་དགོས་ཡ་ཡོད་མ་རེད་བདེན་བཞི་མི་རྟག་ལ་སོགས་བཅུ་དྲུག་རྟོགས་པ་ལ་བརྟེན་ནས་དེ་ཀྱིས་འཁོར་བ་ལས་གྲོལ་བའི་ཐར་པའི་ལམ་ཐོབ་ཀྱི་རེད་ཟེར་དེ་ཡིན་ཙང་སྟོང་ཉིད་མཐོང་བས་ཅི་ཞིག་བྱ་ཟེར་ཡིན་གཅིག་མིན་གཅིག་སྟོང་པ་ཉིད་ཟེར་མཁན་དེ་དགོས་ཡ་མི་འདུག་ཟེར།

ད་ནི་བདེན་མེད་མ་རྟོགས་མཁན་གྱི་གང་ཟག་དེ་ཡིན་ན་ཐར་པ་འཐོབ་ཡས་མེད་ཟེར་ནས་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལས་གསུངས་ཡོད་རེད་བ། ད་ག་ནང་བཞིན་བྱས་ནས། རྡོ་རྗེ་གཅོད་པ་ལས་དེ་གསུངས་ཡོད་རེད་བ་འཕགས་པའི་གང་ཟག་ཐམས་ཅད་ནི་འདུས་མ་བྱས་ཀྱིས་རབ་ཏུ་ཕྱེ་བ་ཡིན་ནོ་ཟེར་ཅེས་གསུངས་ཡོད་རེད་བ། ཨོ་དེ་ཡིན་ཙང། ཐེག་པ་གསུམ་པོ་གང་ཡང་རུང་བ་ཀྱི་བྱང་ཆུབ་གང་འཐོབ་པ་ཡིན་ནའི་ངེས་པར་དུ་ཡང། སྟོང་པ་ཉིད་རྟོགས་དགོས་རེད། སྟོང་པ་ཉིད་མ་རྟོགས་ན་སྟོང་པ་ཉིད་རྟོགས་པའི་ལམ་དེ་མེད་པ་ལ། ཐེག་པ་གསུམ་པོ་གང་ཡང་བྱང་ཆུབ་ཐོབ་ཐུབ་ཀྱི་མ་རེད་ཟེར་ནས་གསུངས་ཤག། ག་པར་གསུངས་པ་རེད་ཟེར་ན་ཤེར་ཕྱིན་གྱི་མདོ་སྡེ་ལས་གསུངས་པ་རེད། ད་ཤེར་ཕྱིན་གྱི་མདོ་སྡེ་ལས་གསུངས་ཟེར་དུས་སྐབས་ལ་ད་ལྟ་ལུང་དྲངས་ས་དེ་ག་པར་དྲངས་པ་རེད་ཟེར་ན། གྲུབ་མཐའ་འོག་མ་ལ་དྲངས་པ་རེད། གྲུབ་མཐའ་འོག་མ་དཔེར་ན་བྱེ་བྲག་སྨྲ་བ་དང། མདོ་སྡེ་པ་དང། སེམས་ཙམ་པ་ལ་སོགས་པ་དེ་ཚོ་ལ་དྲངས་པ་རེད། ད་བྱེ་བྲག་སྨྲ་བ་ལ་སོགས་པ་དེ་ཚོ་གིས་ཐེག་ཆེན་གྱི་བཀའ་ཁས་ལེན་གྱི་མ་རེད། ཐེག་ཆེན་གྱི་བཀའ་ཟེར་མཁན་དེ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལ་སོགས་པ་དེ་རྣམས་སངས་རྒྱས་ཀྱི་བཀའ་མ་ཡིན་ཟེར་ནས་ལབ་པ་རེད་བ། མ་ཡིན་ཟེར་ལབ་པ་ཡིན་ཙང་ནི་དེ་ལྟ་བུ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལས་གསུངས་པའི་ཕྱིར་ཟེར་སོང་ན་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་དེ་སངས་རྒྱས་ཀྱི་བཀའ་མ་རེད་ང་ཁས་ལེན་གྱི་ཁས་ལེན་གྱི་མེད་ཟེར་གི་རེད་བ། ཨོ་ཁས་ལེན་གྱི་མེད་ཟེར་བ་དེ་རྒྱ་སེ་ཞེས་བ་ལ་ཁོ་རང་རང་གི་ཁྱིམ་རྒྱུ་བ་རེ་ཡིན་ནའི་ད་ལྟ་དེ་ཡི་ཚེ་དེ་ལ་བརྟེན་ནས་ཐེག་པ་གསུམ་པོ་བྱང་ཆུབ་གང་ཡང་རུང་བ་ཐོབ་པ་ལ་སྟོང་ཉིད་རྟོགས་དགོས་པར་མ་ཟད་ཐེག་ཆེན་གྱི་བཀའ་དེ་ཡང་སྒྲུབ་པའི་ཆེད་དུ

སྒྲུབ་བྱེད་ཀྱི་གཏན་ཚིགས་གཞན་བཀོད་བྱས་དེ་ཁས་ལེན་རུ་བཅུག་དགོས་རེད་བ་སྒྲུབ་བྱེད་ཀྱི་གཏན་ཚིགས་གཞན་བཀོད་མ་གཏོགས་ཐོག་མ་ནས་ཐེག་པ་ཆེན་པོ་དེ་བཀའ་རེད་ཟེར་ནས་ཏོག་ཞེས་གསུངས་པ་ཡིན་ནའི་གྲུབ་མཐའ་འོག་མ་གིས་ཁས་ལེན་གྱི་མ་རེད་བ་གང་ཕྱིར་གཉིས་ཀ་ལ་འདི་གྲུབ་དང་པོ་ཁྱོད་ལ་འདི་མ་གྲུབ་ཟེར། རྐྱེན་གང་ཞིག་གིས་དེར་ཡིད་ཆེས་དེ་ནི་ཐེག་ཆེན་ལ་ཡང་མཚུངས་ཟེར་འོ་ན་ཐེག་པ་ཆེན་པོ་ཁྱོད་རང་གིས་ཁས་མི་ལེན་པ་དང་ཐེག་པ་ཆེན་པོ་དེ་བཀའ་མ་ཡིན་པ་ཡིན་ན་འོ་ན་ཐེག་དམན་གྱི་མདོ་དེ་ཁྱོད་རང་གིས་ཁས་ལེན་གྱི་རེད་མ་རེད་ཟེར། ཐེག་དམན་གྱི་མདོ་སྡེ་སངས་རྒྱས་ཀྱི་བཀའ་རེད་དམ་མ་རེད། ཐེག་དམན་གྱི་མདོ་སྡེ་སངས་རྒྱས་ཀྱི་བཀའ་རེད། དེ་ཡིན་པའི་སྒྲུབ་བྱེད་ག་རེ་རེད་ཟེར་སྐད་ཆ་དྲིས་སོང་ན་དེ་ང་གཉིས་གཉིས་ཀ་ཐུན་མོང་དུ་ཁས་ལེན་གོ་རེད་ཟེར་ཁྱེད་རང་གིས་ཐེག་དམན་བཀའ་ཡིན་པ་ཁས་ལེན་གོ་རེད་ང་གིས་བཀའ་ཡིན་པ་ཁས་ལེན་གོ་རེད་དེ་ཡིན་ཙང་དེ་བཀའ་ཡིན་པ་བཞག་ཆོག་གི་རེད་ཟེར་ཐེག་པ་ཆེན་པོ་དེ་ང་ཡིས་ཁས་ལེན་གོ་མ་རེད་དེ་ཡིན་ཙང་ནི་བཀའ་ཡིན་པ་འགྲུབ་ཐུབ་གོ་མ་རེད་ཟེར་གྱི་འདུག་ན་འོ་ན། ཐེག་དམན་གྱི་མདོ་དེ་ཁྱེད་རང་དང་པོ་སྐྱེས་མ་ཐག་པའི་གནས་སྐབས་སུ་ནི་ཐེག་དམན་གྱི་མདོ་དེ་ཡང་ནི་བཀའ་ཡིན་པ་ཁས་ལེན་གོ་རེད།